དེ་རིང་རེས་གཟའ་མིག་དམར་ཉིན་མོ་ཨ་མི་རི་ཀའི་དབུས་གསང་བའི་ལས་ཁང་གི་འགན་འཛིན་སྐུ་ཞབས William Burns དང་ཨིས་རལ་གྱི་གསང་བའི་ལས་ཁང་གི་སྤྱི་ཁྱབ་འགན་འཛིན་སྐུ་ཞབས David Barnea ཞུ་བ་དེ་གཉིས་དབར་ཨི་ཇིབ་ཀྱི་གྲོང་ཁྱེར་ཁཱའི་རོ་ན་བསྐྱར་དུ་མཇལ་འཕྲད་ཞིག་གནང་སྟེ་ཨིས་རལ་དང་ཧ་མཱ་སི་རུ་ཁག་གཉིས་ཀྱི་དབར་གྲོས་འགྲིག་ཞིག་ཡོང་ཐབས་གནང་གི་ཡོད་འདུག་པ་དང། ཨི་ཇིབ་ཡུལ་གྱི Al Qahera ཅེས་པའི་གསར་འགྱུར་ལས་ཁང་དེ་ཡིས་གནས་ཚུལ་སྤེལ་བའི་ནང་གསལ་བྱས་ན། ཨིསི་རཱཨེལ་གྱི་སྒ་ཛ་ལུང་ཤུར་ནང་ཞི་བའི་མི་མང་ས་ཡ་བརྒལ་བ་གནས་སྡོད་བྱེད་ཡུལ་དེར་གཏོར་རྒོལ་བྱ་རྒྱུར་གྲ་སྒྲིག་བྱེད་ཀྱི་ཡོད་པའི་དུས་དེར་བསྐྱར་དུ་ལྷན་འཛོམས་ཤིག་གནང་སྟེ། སྐབས་གཅིག་རིང་མེ་འཕེན་མཚམས་འཇོག་ཞིག་ཡོང་ཐབས་གནང་བའི་ཐོག་ནས། དེའི་ཚབ་ཏུ་ཧ་མ་སི་རུ་ཁག་གིས་ཨིསི་རཱཨེལ་གྱི་མི་སེར་བཙན་ཁྲིད་བྱས་པ་ཁག་གློད་གྲོལ་ཡོང་རྒྱུའི་རེ་བ་བཅངས་ཀྱི་ཡོད་པ་གསལ་སྟོན་བྱས་བཞག་དེ་ཡང་གོང་ཞུས་གསང་བའི་ལས་ཁང་གི་གནད་ཡོད་མི་སྣ་གཉིས་ཀྱི་མཇལ་འཛོམས་འདི་ནི་འདས་པའི་གཟའ་འཁོར་འགའ་ཞིག་རིང་ཕྱོགས་གཉིས་བར་མེ་འཕེན་མཚམས་འཇོག་ཡོང་རྒྱུའི་ལས་འཆར་ཁག་ལ་ལམ་ལྷོང་མ་བྱུང་བའི་རྗེས་སུ་ཨ་མི་རི་ཀ་དང་མཉམ་འབྲེལ་རྒྱལ་ཚོགས་གཉིས་ཀས་ཨིསི་རཱཨེལ་གྱིས་པཱ་ལེ་སི་ཐན་གྱི་ཞི་བའི་མི་མང་ས་ཡ་བརྒལ་བ་འཚང་ཁ་ཤིག་ཤིག་ངང་གནས་སྡོད་བྱེད་ཡུལ་རཱ་ཧྥ་གྲོང་ཁྱེར་ཟེར་བ་དེའི་ནང་གཏོར་རྒོལ་བྱ་མི་ཉན་པ་ཞིག་དང་ཞི་བའི་མི་མང་ཚོར་འཆི་རྨས་ཀྱི་གོད་ཆག་མི་ཡོང་བའི་སྲུང་སྐྱོབ་མེད་པའི་ཐོག་ནས་ཁོ་ཚོའི་ཐོག་རྒོལ་རྡུང་བྱ་མི་རུང་བ་ཡིན་ཞེས་ནན་སྐུལ་བྱས་ཡོད་འདུག། འདས་པའི་ཟླ་བ་བཞི་ལྷག་རིང་ཨིསི་རཱཨེལ་དང་ཧ་མཱ་སི་རུ་ཁག་གཉིས་ཀྱི་དབར་འཐབ་འཁྲུག་བྱུང་བ་དེ་དག་ནང་པེ་ལེ་སི་ཏན་གྱི་ཞི་བའི་མི་མང་སྟོང་ཚོ་མང་པོར་ག་འགྲོ་འདི་འགྲོ་མེད་པར་ལུས་ཡོད་པ་མ་ཚད་ད་ཆ་བྲོས་ས་བྲོས་ཡུལ་མེད་པར་གྱུར་བའི་དུས་དེར་ཡང་ཨིསི་རཱཨེལ་གྱིས་སླར་ཡང་རྒོལ་རྡུང་བྱ་རྩིས་ཡོད་པ་དེར་རྒྱལ་སྤྱིའི་ཕྱོགས་ནས་སྐྱོན་བརྗོད་ཤུགས་ཆེ་ཡོང་གི་ཡོད་པ་རེད། དེ་ཡང་རང་ཁྱིམ་དང་བྲལ་དགོས་བྱུང་བ་པེ་ལེ་སི་ཏན་གྱི་བུད་མེད། ཨེ་མཱན་ཌིར་ཁམ་ཟེར་བ་དེ་ཡིས་བརྗོད་པར་བྱས་ན་ང་ཚོ་བྲོས་ས་ཚང་མར་འབར་རྫས་བརྒྱབ་ཀྱི་ཡོད་པ་སོང་ཙང་ད་ཆ་བྲོས་ས་བྲོས་ཡུལ་ཡང་མི་འདུག་ཞེས་བློ་ཕམ་ངང་བཤད་ཡོད་པ་ནང་ལྟར་ཁ་སང་རེས་གཟའ་ཟླ་བའི་ཉིན་མོ་ཇོར་ཌན་གི་རྒྱལ་པོ་ཨབ་དུ་ལ་གཉིས་པ་དང་ཨ་མི་རི་ཀའི་སྲིད་འཛིན་སྐུ་ཞབས་ཇོ་སྦའི་ཌེན་རྣམ་གཉིས་བར་ཕོ་བྲང་དཀར་པོའི་ནང་མཇལ་འཕྲད་གྲོས་མོལ་ལྷུག་པོ་ཞིག་གནང་བའི་རྗེས་སུ། སྲིད་འཛིན་སྦའི་ཌེན་མཆོག་གིས་དུས་ཟིང་འདི་དག་ནང་ཉེས་མེད་ཞི་བའི་མི་མང་ཚོར་འཆི་རྨས་ཀྱི་གོད་ཆག་ཡོང་གི་ཡོད་པ་དེ་ཚོ་ནི་ཡིད་སྐྱོ་དགོས་པའི་གནས་སྟངས་ཤིག་ཆགས་ཡོད། གྲོང་ཁྱེར་རཱ་ཧྥ་ནང་ཡོད་ཞི་བའི་མི་མང་ཚོར་ངེས་པར་དུ་སྲུང་སྐྱོབ་བྱ་གལ་ཆེ་བ་ཡིན་ཞེས་དང་པེ་ལེ་སི་ཐན་གྱི་མི་སེར་མང་པོ་ཞིག་ནི་དེའི་གོང་དུ་ཡང་སྲོག་མགོ་ཐོན་རྒྱུའི་ཆེད་དུ་ནང་མི་བུ་ཕྲུག་ཁྲིད་ནས་བྱང་ཕྱོགས་ཁུལ་དུ་བྲོས་བྱོལ་དུ་སོང་བ་དེ་ཚོར་སླར་ཡང་རཱ་ཧྥ་གྲོང་ཁྱེར་ནང་འཚང་ཁ་ཤིག་ཤིག་ངང་སྡོད་དགོས་བྱུང་བ་དེ་ཚོར་སྲུང་སྐྱོབ་ངེས་པར་དུ་བྱ་གལ་ཆེ་བ་ཡིན་ཞེས་ནན་བརྗོད་གནང་ཡོད་པ་རེད། ཇོར་ཌན་ཡུལ་གྱི་རྒྱལ་པོ་ཨབ་ཏུ་ལ་མཆོག་གིས་ཨི་སི་རཱལ་དང་ཧ་མ་སི་གཉིས་ཀྱི་བར་ཞི་བའི་གྲོས་འགྲིག་ཞིག་ཡོང་ཐབས་གནང་བ་དང་སྦྲགས། ཨི་སི་རཱལ་གྱིས་དེང་སྐབས་གྷ་ཛ་ལུང་གཤོངས་ནང་གཏོར་རྒོལ་བྱ་རྩིས་ཡོད་པ་དེ་ཡིས་མི་ཆོས་དང་འགལ་བའི་ཚབས་ཆེའི་གནས་སྟངས་ཤིག་ཏུ་འགྱུར་སྲིད་པ་དེར་ཐུགས་འཚབ་ཆེན་པོ་ཡོང་གི་འདུག་ཞེས་གསུངས་ཡོད་པ་ནང་ལྟར།

དོ་དམ་འོག་ཏུ་ཡོད་པ་ཨི་སི་རཱལ་གྱི་མི་སེར་ལོ་ན་དྲུག་ཅུ་བྱས་པ་ཞིག་དང་བདུན་ཅུ་བྱས་པའི་མི་གཉིས་གློད་གྲོལ་ཐུབ་ཡོད་འདུག་ན་ཡང་ལས་འཆར་དེའི་ནང་པཱ་ལེ་སི་ཐན་གྱི་མི་རིགས་བརྒྱ་ཙམ་ཞིག་ལ་སྲོག་སྐྱོན་བྱུང་ཡོད་འདུག་ལས་འཆར་དེའི་ཐོག་ཨི་སི་རཱལ་གྱི་སྲིད་བློན་སྐུ་ཞབས་ནེ་ཐན་ཡ་ཧུ་ཡིས་བསྔགས་བརྗོད་ཤུགས་ཆེ་བྱས་ཡོད་འདུག་ན་ཡང་པཱ་ལེ་སི་ཐན་གྱི་ཕྱི་སྲིད་ལས་ཁང་གིས་ཨི་སི་རཱལ་གྱི་དཔུང་དམག་ཚོས་ལས་འཆར་དེའི་ནང། པཱ་ལེ་སི་ཐན་གྱི་མི་སེར་བརྒྱ་ལྷག་སྡེབ་གསོད་བཏང་འདུག་ཞེས་སྐྱོན་བརྗོད་ཤུགས་ཆེ་བྱས་ཡོད་འདུག།